འདས་པའི་ལོ་བཅུ་ཕྲག་གཅིག་གཉིས་ཀྱི་ནང་ལ་ཡང་འཛམ་གླིང་ནང་མཐུན་ཕྱོགས་རྒྱལ་ཁབ་མི་འདྲ་བ་ཚོའི་གི་ཆེས་མཐོའི་དབུ་ཁྲིད་ཀྱི་ལྷན་འཛོམས་ཚོགས་འདུ་ཚོགས་དུས་ཚོད་གཅིག་ལ་ཡང་ཚོགས་འདུ་ཆ་ཕལ་ཆེར་དང་པོ་ཆགས་ཡོད་རེད། འཛམ་གླིང་གི་འབྱོར་ལྡན་རྒྱལ་ཁབ་བདུན G བདུན G-seven ཞེས་པའི་དབུ་ཁྲིད་ཀྱི་ལོ་འཁོར་ཚོགས་ཆེན་དེ་ཉི་ཧོང་གྲོང་ཁྱེར་ཧི་རོ་ཤི་མ་ནང་ལ་ཡང་ཚོགས་ཡོད་པ་དང་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་དབུས་ཨེ་ཤི་ཡའི་རྒྱལ་ཁབ་ལྔའི་གི་ཆེས་མཐོའི་དབུ་ཁྲིད་ཀྱི་ལྷན་འཛོམས་དེ་གོ་སྒྲིག་བྱས་ཡོད་རེད།

ལྷག་པར་དུ་ཨུ་རུ་སུས་ཡུ་ཀེ་རེན་ལ་བཙན་འཛུལ་བྱས་པའི་རྗེས་ལ་ཡང་ནུབ་ཕྱོགས་རྒྱལ་ཁབ་ཚོས་ཡུ་ཀེ་རེན་ལ་མཐའ་གཅིག་ཏུ་རྒྱབ་སྐྱོར་དང་གོ་ལག་གི་རོགས་རམ་ཤུགས་ཆེ་བྱས་ཡོད་པ་དང་ཨུ་རུ་སུ་ལ་ཡང་དཔལ་འབྱོར་དང་ཚོང་དོན་ཉེས་ཆད་བཏང་བ་སོགས་ཀྱི་གང་ལྟར་འཛམ་གླིང་ནང་ལ་ཡང་མཐུན་ཕྱོགས་ཀྱི་ཁ་ཕྱོགས་གསར་པ་ཅིག་འདུག་ཅེས་འགོ་འཛུགས་བྱས་ཡོད་པ་མ་ཟད། རྒྱ་ནག་གིས་ཕྱོགས་གཅིག་ནས་ཡུ་ཀེ་རེན་གྱི་དམག་འཐབ་དེ་མཚམས་འཇོག་བྱེད་ཐུབ་ཐབས་ལ་ཡང་བར་འདུམ་གྱི་ནུས་པ་འདོན་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་ཚུལ་འདུག་ཅེས་ཤོད་ཀྱི་ཡོད་རེད་དེ་ཡིན་ན་ཡང། ཕྱོགས་གཞན་ཞིག་ནས་མཉམ་འབྲེལ་རྒྱལ་ཚོགས་ནང་ལ་དུས་རྟག་ཏུ་གང་ལྟར་ཨུ་རུ་སུ་ལ་ཡང་རྒྱབ་སྐྱོར་གྱི་རྣམ་འགྱུར་བསྟན་པ་མ་ཟད་གསང་སྟབས་ཀྱིས་ཨ་ནི་གོ་ལག་གི་རོགས་རམ་བྱེད་ཀྱི་ཡོད་པའི་གནས་ཚུལ་ཡང་ཐོན་གྱི་ཡོད་རེད། ལྷག་པར་དུ་ཉེ་དུས་ཞི་ཅིན་ཕིང་ཨུ་རུ་སུ་ལ་ཡང་འཚམས་གཟིགས་ལ་ཡང་འདུག་ཅེས་བསྐྱོད་པའི་སྐབས་ལ་ཡང་པུ་ཀྲིན་དང་ཐུག་འཕྲད་བྱས་ཡོད་པ་མ་ཟད་ཕྱོགས་གཉིས་ཀྱི་བར་ལ་ཡང་མཛའ་མཐུན་གྱི་རྣམ་འགྱུར་དེ་ཧ་ཅང་ཤུགས་ཆེན་པོ་འདུག་ཅེས་བསྟན་ཡོད་རེད། ཡང་སྲིད་དོན་དབྱེ་ཞིབ་པ་ཚོས་འཛམ་གླིང་གི་འབྱོར་ལྡན་རྒྱལ་ཁབ་བདུན་ལ་ཡང་ཡུ་ཀེ་རེན་གྱི་དམག་འཐབ་དང་འབྲེལ་བའི་གདོང་ལེན་བྱེད་དགོས་པའི་གནད་དོན་དང། རྒྱ་ནག་གིས་ཨནི་དཔལ་འབྱོར་གྱི་དབང་ཡོད་ཤོད་ཀྱི་ཡོད་པ་དང་ད་ག་ནང་བཞིན་ཐེ་ཝན་གྱི་གནད་དོན། ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁུལ་ནང་ལ་ཡང་རྒྱ་ནག་གིས་དབང་ཤུགས་རྒྱ་སྐྱེད་གཏོང་གི་ཡོད་པ་དང་ཨནི་ཡུ་ཀེ་རེན་གྱི་དམག་འཐབ་ལ་ཡང་ཨུ་རུ་སུ་དང་མཐུན་ཕྱོགས་བྱེད་ཀྱི་ཡོད་པ་གང་ལྟར་གནད་དོན་མང་པོ་གཅིག་གི་ཐོག་ལ་ཡང་གདོང་ལེན་བྱེད་དགོས་པའི་དུས་ཚོད་གཅིག་གི་ནང་ལ་ཡང་ཨནི་འབྱོར་ལྡན་རྒྱལ་ཁབ་བདུན་གྱི་ཚོགས་འདུ་འདུག་ཅེས་ཚོགས་གནང་གི་ཡོད་པ་དང་ཨནི་ལྷན་ཚོགས་དེ་གི་མགྲོན་བདག་དང་གོ་སྒྲིག་གནང་མཁན་ཡང་ཨནི་ཉི་ཧོང་ཡིན་པ་མ་ཟད་ལྷན་ཚོགས་དེ་ཚོགས་སའི་གི་གྲོང་ཁྱེར་དེ་ཨ་ནི་ཉི་ཧོང་གི་གྲོང་ཁྱེར་ཧི་རོ་ཤི་མ་དེ་ལོ་རྒྱུས་ཀྱི་རྒྱབ་ལྗོངས་ཀྱི་གནས་སྟངས་བཅས་མདོར་ན་གང་ལྟར་ད་རེས་ཀྱི་ལྷན་ཚོགས་དེ་ལ་ཡང་དམིགས་བསལ་གྱི་གནད་འགག་ཡོད་རེད་ཅེས་འདུག་ཅེས་འགྲེལ་བརྗོད་གནང་གི་འདུག་འབྱོར་ལྡན་རྒྱལ་ཁབ་བདུན་གྱི་ཆེས་མཐོའི་དབུ་ཁྲིད་ཀྱི་ལྷན་འཛོམས་ཀྱི་མགྲོན་བདག་ཉི་ཧོང་གི་སྲིད་བློན་ཀི་ཤི་ཌ་གིས་ཨ་ནི་མཐུན་ཕྱོགས་རྒྱལ་ཁབ་བདུན་ཚོའི་གི་སྒང་ལ་ཡང་ཚོགས་མི་རྒྱལ་ཁབ་མ་ཡིན་པའི་གི་རྒྱལ་ཁབ་ཀྱི་དབུ་ཁྲིད་ཁ་ཤས་ཅིག་འདུག་ཅེས་མགྲོན་འབོད་བྱས་ཡོད་པ་མ་ཟད་ཚོགས་འདུའི་གྲོས་གཞི་གཙོ་བོ་དེ་ཡང་ནི་འབྱོར་ལྡན་རྒྱལ་ཁབ་བདུན་གྱི་ཁོངས་དུ་མ་ཡིན་པ། རྒྱ་ནག་དང་ཨུ་རུ་སུ་གི་གནད་དོན་གྱི་ཐོག་ལ་ཡང་གྲོས་བསྡུར་གནང་རྒྱུའི་གནད་དོན་གཙོ་བོ་ཆགས་ཡོད་རེད། དེའི་གི་གང་ལྟར་འབྱོར་ལྡན་རྒྱལ་ཁབ་བདུན་གྱི་ནུབ་ཕྱོགས་རྒྱལ་ཁབ་ཀྱི་མཐུན་ཚོགས་ཙམ་མ་ཡིན་པར་འཛམ་གླིང་སྤྱི་ཡོངས་ཀྱི་གནད་དོན་ཐོག་གོ་བསྡུར་བྱེད་དགོས་པའི་གནད་འགག་ཐོག་ནས་ལྷན་ཚོགས་དེ་ལ་ཡང་ཨོ་སི་ཁྲི་ལི་ཡ་དང་ད་ག་ནང་བཞིན་རྒྱ་གར། Brazil།

མིག་བཅུ་དྲུག་རྟགས་ཅན་དེ་རོགས་རམ་དགོས་པའི་སྐོར་ལ་ཡང་ནན་བཤད་འདུག་བྱས་ཡོད་རེད་ཨེ་ལྷན་ཚོགས་དེ་ནས་ཡུ་ཀེ་རེན་ལ་ཡང་གང་ལྟར་མུ་མཐུད་ནས་ཨ་ནི་གོ་མཚོན་དང་དཔལ་འབྱོར་རོགས་རམ་བྱ་རྒྱུ་མ་ཟད་ཨ་ནི་ཨུ་རུ་སུ་ལ་ཡང་ཚོང་དོན་དང་དཔལ་འབྱོར་གྱི་ཉེས་ཆད་འཕར་མ་གཏང་རྒྱུ་གི་ཨ་ནི་གྲོས་ཆོད་དང་མོས་མཐུན་ཡང་འདུག་བྱས་གནང་ཡོད་རེད། གནས་ཚུལ་གཞན་དག་ཅིག་དེ་ག་རེ་བྱུང་བ་རེད་ཟེར་ན་ཡུ་ཀེ་རེན་གྱི་སྲིད་འཛིན་ཛི་ལན་སི་ཀི་ཚོགས་འདུ་དེ་ལ་ཕེབས་པའི་སྐབས་ལ་ཡང་ཨ་ནི་ད་འབྱོར་ལྡན་རྒྱལ་ཁབ་བདུན་གྱི་མཐུན་ཕྱོགས་ཀྱི་ཚོགས་མི་མ་ཡིན་པའི་གྱི་རྒྱལ་ཁབ་གནད་ཡོད་གསུམ་གྱི་དབུ་ཁྲིད་ལ་ཟུར་དུ་ཨ་ནི་ཁོ་རང་ཚོའི་དབུ་ཁྲིད་སོ་སོ་དང་ལོགས་སུ་མཇལ་འཕྲད་གནང་ནས་འདུག་ཅེས་ལྷན་འཛོམས་གནང་ནས་གང་ལྟར་ཡུཀ་རེན་གྱི་གནད་དོན་ཐོག་ལ་ཡང་རྒྱལ་ཁབ་དེ་ཚོ་གིས་རྒྱབ་སྐྱོར་བྱེད་དགོས་པའི་གསལ་བཤད་གནང་ཡོད་རེད། འདིའི་ཁོངས་སུ་རྒྱ་གར་བྱས Brazil ཨིན་རྡོ་ནི་ཤི་ཡ་གི་རྒྱལ་ཁབ་དེ་ཚོ་དང་འདུག་ཅེས་དབུ་ཁྲིད་ཚོ་མཇལ་ཁ་མཇལ་འཕྲད་བྱས་ཡོད་རེད། རྒྱ་གར་དང་བྷི་ར་ཟིལ་ཨིན་རྡོ་ནི་ཤི་ཡ་བཅས་ཀྱིས་དེ་གོང་ལ་ཡང་ཞི་བདེ་དང་དམག་འཐབ་མཚམས་འཇོག་བྱེད་དགོས་ལུགས་བཤད་ཡོད་ན་ཡང་འབྱོར་ལྡན་རྒྱལ་ཁབ་བདུན་གྱིས་ཡུ་ཀེ་རེན་ལ་འཛིན་པའི་ལངས་ཕྱོགས་ཐོག་ལ་ཡང་རྒྱབ་གནོན་ད་ལྟ་བར་དུ་ཁོང་ཚོས་བྱས་ཡོད་མ་རེད། གསར་འགྱུར་ཐོན་པར་གཞིགས་པ་ཡིན་ན་བྷི་ར་ཟིལ་གྱི་སྲིད་འཛིན་ལུ་ལས་ཧྥི་རན་སི་སྲིད་འཛིན་དང་མཇལ་འཕྲད་གནང་བའི་སྐབས་ལ་ཡང། ཡུཀ་རེན་ཐོག་ལ་ཁོང་ཚོའི་ལངས་ཕྱོགས་ལ་འགྱུར་བ་དུམ་བུ་འདུག་ཅེས་གསུངས་ནས་འབྱོར་ལྡན་རྒྱལ་ཁབ་བདུན་གྱི་ལངས་ཕྱོགས་དང་སེམས་ཐག་དུམ་བུ་ཉེ་རུ་སོང་བའི་རྣམ་འགྱུར་འདུག་ཅེས་བསྟན་པ་རེད་ཅེས་གནས་ཚུལ་དེ་འདྲ་ཞིག་ཐོན་ཡོང་གི་འདུག་ད་ཡང་རྒྱ་གར་ཆ་མཚོན་པ་ཡིན་ན་རིང་མིན་འཛམ་གླིང་ནང་ལ་ཡང་དཔལ་འབྱོར་ཡར་རྒྱས་འགྲོ་བཞིན་པའི་རྒྱལ་ཁབ་ཉི་ཤུ་གི་དབུ་ཁྲིད་ཀྱི་ཚོགས་འདུ་གི་མགྲོན་བདག་ཡིན་པ་དང་ཡུཀ་རེན་གྱི་གནད་དོན་ཐོག་ལ་ཡང་རྒྱ་གར་གྱིས་ག་དུས་ཡིན་ན་ཡང་ཞི་འགྲིག་བྱེད་དགོས་པའི་ལངས་ཕྱོགས་བཟུང་ཡོད་པ་ལས་གང་ལྟར་ཨུ་རུ་སུ་གིས་ཡུཀ་རེན་ལ་བཙན་འཛུལ་བྱས་པ་རེད་ཟེར་ནས་ངོས་འཛིན་ད་ལྟ་བར་དུ་བྱས་ཡོད་མ་རེད་ད་ག་ནང་བཞིན་ཨུ་རུ་སུ་ནས་མུ་མཐུད་ནས་རྡོ་སྣུམ་གྱི་ཚོང་འགྲུལ་བྱེད་བཞིན་པ་རེད། ད་རེས་ཐེངས་དང་པོ་ལ་ཡང་རྒྱ་གར་གྱི་སྲིད་བློན་མོ་དྷི་གིས་ཡུཀ་རེན་གྱི་སྲིད་འཛིན། ཛེ་ལན་སི་ཁི་དང་གདོང་ཐུག་ལྷན་འཛོམས་གནང་ཡོད་པ་མ་ཟད། དམག་འཐབ་མཚམས་འཇོག་ཐུབ་ཐབས་ལ་ཡང་གྲོས་མོལ་དང་ཕྱི་འབྲེལ་གྱི་ཐབས་ཇུས་འཚོལ་རྒྱུ་ལ་ཡང་རྒྱ་གར་ངོས་ནས་ག་དུས་ཡིན་ནའང་རྒྱབ་སྐྱོར་གནང་གི་ཡོད་གསུངས་ཡོད་རེད་ཡིན་ན་ཡང་ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཁི་གིས་རྒྱ་གར་གྱི་སྲིད་བློན་མོ་དྷི་ལ་ཡང་ད་ཡུཀ་རེན་ནང་ལ་ཡང་འཚམས་གཟིགས་ལ་ཕེབས་རོགས་གྱིས་ཅེས་མགྲོན་འབོད་བྱས་ཡོད་རེད་ཡིན་ན་ཡང་ད་ལྟའི་ཆར་གནས་ཚུལ་ཐོན་ཡག་བྱས་པ་ཡིན་ན་མོ་དྷི་གིས་འདིའི་ཐོག་ལ་ངོས་ལེན་བྱས་ཡོད་པའི་གི་རྣམ་འགྱུར་གསལ་པོ་ཅིག་བསྟན་ཡོད་མ་རེད་ཅེས་ནས་གནས་ཚུལ་དུ་ཐོན་ཡོང་གི་འདུག་ད་ང་ཚོ་རྩོམ་སྒྲིག་པའི་གཏམ་ཚོགས་ཀྱི་ལེ་ཚན་འདུག་ཅེས་ཞུས་བསྡད་ཀྱི་ཡོད། མདོར་ན། འཛམ་གླིང་གི་འབྱོར་ལྡན་རྒྱལ་ཁབ་བདུན་གྱི་ཆེས་མཐོའི་དབུ་ཁྲིད་ཀྱི་ཚོགས་འདུ་དེ་རྒྱ་ནག་དང་ཨུ་རུ་སུ་གཉིས་ལ་ཡང་ཁ་གཏད་ཀྱི་གདོང་ལེན་བྱེད་ཕྱོགས་དང་ཡུཀ་རེན་གྱི་གནད་དོན་ཐོག་ལ་ཡང་བཀའ་བསྡུར་གཙོ་བོ་བྱས་ཡོད་པ་དང་ཆབས་ཅིག་ཏུ། འཛམ་གླིང་གི་དཔལ་འབྱོར་གྱི་གནས་སྟངས་སྤྱི་དང་བྱེ་བྲག་ཏུ་ཨ་རིའི་ནང་ལ་ཡང་གཞུང་གྲོན་བུ་ལོན་གྱི་ཚད་བཀག་སྤར་ཆ་གི་གནད་དོན་ཐོག་ལ་ཡང་ཅིག་དཀའ་ངལ་འཕྲད་ཡོད་པ་འདིས་འཛམ་གླིང་སྤྱི་ཡོངས་ཀྱི་དཔལ་འབྱོར་གྱི་ཐོག་ལ་དཀའ་ངལ་ག་འདྲས་འཕྲད་ཀྱི་ཡོད་པ་སོགས་ཀྱི་སྐོར་ལ་ཡང་ད་རེས་ཀྱི་ཚོགས་འདུ་འདིའི་ཐོག་ནས་བཀའ་བསྡུར་གནང་ཡོད་པ་མ་ཟད། ཨ་ནི་ཐུན་མོང་གི་བསྒྲགས་གཏམ་ཞིག་འདུག་ཅེས་སྤེལ་ཡོད་པ་དེའི་ནང་ལ་ཡང། གོ་ལའི་ནང་ལ་དཀའ་ངལ་འཕྲད་བཞིན་པ་ལ་ཡང་གདོང་ལེན་བྱས་ཏེ་མ་འོངས་པ་ལ་གང་ལྟར་མདུན་ལམ་བཟང་པོ་ཞིག་ལ་བསྐྱོད་ཐུབ་རྒྱུ་ལ་ཡང་ཨ་ནི་འབྱོར་ལྡན་རྒྱལ་ཁབ་བདུན་གྱི་རྒྱལ་ཁབ་དེ་ཚོ་སྔར་ལས་ཨ་ནི་ཆིག་སྒྲིལ་གྱི་ནུས་པ་གོང་མཐོར་གཏོང་ཡག་ལ་ཡང་ཚང་མ་ཆོད་སེམས་བརྟན་པོ་ཡིན་པ་དང། ཚོགས་འདུ་འདིའི་ཐོག་ནས་དོན་ཚན་དྲུག་ཅུ་རེ་ལྔ་ཡོད་པའི་བསྒྲགས་གཏམ་ཞིག་སྤེལ་འདུག་པ་དེའི་ནང་ལ་ཡང་ཨ་ནི་ཡུཀ་རེན་གྱི་དམག་འཐབ་དང་གནམ་གཤིས་འགྱུར་ལྡོག་འཛམ་གླིང་གི་དཔལ་འབྱོར་གནས་སྟངས་དེ་ནང་བཞིན་འཕྲོད་བསྟེན། ཁོར་ཡུག་ལ་སོགས་པ་ད་གང་ལྟར་གནད་དོན་མང་པོ་ཅིག་ཐོག་ལ་ཡང་འབྱོར་ལྡན་རྒྱལ་ཁབ་བདུན་གྱི་དབུ་ཁྲིད་རྣམ་པས་གང་ལྟར་ནུས་པ་མཉམ་སྤུངས་བྱེད་ཀྱི་ཡིན་ཟེར་འདུག་ཅེས་བསྒྲགས་གཏམ་འདིའི་ནང་འདུག་ཅེས་གསལ་པོ་འདུག་ཅེས་བཀོད་བཞག་ཡིན་ན་ཡང་ད་ཡུཀ་རེན་གྱི་སྲིད་འཛིན་ཚོགས་འདུ་དེ་ཕེབས་པ་དེ་ཡིས་འབྱོར་ལྡན་རྒྱལ་ཁབ་བདུན་གྱི་ཚོགས་འདུ་གྱི་སྲོལ་རྒྱུན་ངོ་བོ་ལ་ཡང་འགྱུར་བ་ཕྱིན་པ་ཡོད་མ་ཟད་ད་གང་ལྟར་གནས་ཚུལ་ཐོན་ཡག་བྱས་པ་ཡིན་ན་ཧི་རོ་ཤི་མའི་མི་མང་གི་ངོས་ནས་གང་ལྟར་ད་རེའི་ཡུ་ཀེ་རེན་གྱི་སྲིད་འཛིན་འདུག་ཅེས་གདན་འདྲེན་ཞུས་པ་འདི་གི་ཐོག་ནས་དམག་འཐབ་དང་འབྲེལ་བ་ཉེ་བོ་ཞེ་པོ་ཅིག་བཟོས་ཡོད་པ་འདི་གིས་ཁོང་ཚོའི་ངོས་ནས་མི་དགའ་བའི་རྣམ་འགྱུར་ཆེན་པོ་འདུག་ཅེས་བསྟན་གྱི་ཡོད་རེད་ཅེས་གནས་ཚུལ་ཐོན་བཞག། ཨ་ནི་འབྱོར་ལྡན་རྒྱལ་ཁབ་བདུན་གྱི་ཆེས་མཐོའི་དབུ་ཁྲིད་ཀྱི་ལྷན་ཚོགས་གནང་བ་དེ་དང་ཨ་ནི་དུས་མཉམ་དུ་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་དབུས་ཨེ་ཤི་ཡའི་རྒྱལ་ཁབ་ལྔའི་གི་ཆེས་མཐོའི་དབུ་ཁྲིད་ཀྱི་ལྷན་འཛོམས་ཅིག་འདུག་ཅེས་བསྐོང་ཡོད་རེད། ཨ་ནི་སྲིད་དོན་དབྱེ་ཞིབ་པ་ཚོས་གིས་བཤད་བྱས་པ་ཡིན་ན། ཞི་ཅིན་ཕིང་གིས་ཨ་ནི་འབྱོར་ལྡན་རྒྱལ་ཁབ་བདུན་གྱི་ཆེས་མཐོའི་དབུ་ཁྲིད་ཀྱི་ལྷན་འཛོམས་ལ་ཡང་ཁ་གཏད་ཀྱི་ཆེད་དུ་ཨ་ནི་ད་རེས་འདུག་ཅེས་ཨ་ནི་ག་རེ་ཟེར་དགོས་རེད་དབུས་ཨེ་ཤི་ཡའི་རྒྱལ་ཁབ་ལྔའི་གི་ཆེས་མཐོའི་དབུ་ཁྲིད་ཀྱི་ལྷན་ཚོགས་དེ་འདུག་ཅེས་བསྐོང་ཚོགས་བྱས་པ་རེད་ཅེས་འགྲེལ་བཤད་བྱེད་ཀྱི་འདུག། དབུས་ཨེ་ཤི་ཡའི་རྒྱལ་ཁབ་འདི་ཚོ་སྤྱིར་བཏང་རྒྱུན་དུ་ནས་གང་ལྟར་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་ཟེར་བའི་དཔལ་འབྱོར་གྱི་ལས་འཆར་དང་འབྲེལ་བ་ཆེན་པོ་ཡོད་པའི་རྒྱལ་ཁབ་ཤ་སྟག་རེད། ཨ་ནི་ཚོགས་འདུ་དེའི་ཐོག་ལ་གནད་དོན་མང་པོ་ཅིག་འདུག་ཅེས་གོ་བསྡུར་བྱས་ཡོད་རེད་དེ་ཡིན་ན་ཡང་དམིགས་ཡུལ་གཙོ་བོ་དེ་རྒྱ་ནག་དང་དབུས་ཨེ་ཤི་ཡའི་རྒྱལ་ཁབ་དེ་ཚོའི་དབར་ལ་ཡང་ཆབ་སྲིད་དང་དཔལ་འབྱོར་གྱི་འབྲེལ་བ་བརྟན་པོ་ཡོང་ཐབས་སྐོར་ལ་ཡང་འདུག་ཅེས་ཡིན་ཅེས་འདུག་བཤད་བཞག་ཡིན་ན་ཡང་རྒྱ་ནག་གཞུང་གིས་གང་ལྟར་མངའ་ཁུལ་དེའི་ནང་གི་ཨ་ནི་རྒྱལ་ཁབ་ཚོ་ལ་ཡང་དཔལ་འབྱོར་གྱི་འབྲེལ་བ་བཟང་དུ་གཏོང་རྒྱུ་ཡིན་པ་མ་ཟད། གཙོ་བོ་དེ་ཨ་ནི་རྒྱལ་ཁབ་དེ་ཚོའི་ནང་ལ་ཡང་ཨ་རིའི་ཤུགས་རྐྱེན་མེད་པར་བཟོ་ཐབས་ལ་ཡང་དམིགས་ཡུལ་འདུག་ཅེས་བཅངས་ཡོད་པ་མ་ཟད། ཨ་ནི་ཤིན་ཅང་ནང་ལ་ཡང་ཡུ་གུར་མི་རིགས་ཀྱི་ངོ་རྒོལ་བྱེད་མཁན་རྣམས་རྩ་མེད་བཟོ་རྒྱུ་ལ་ཡང་ཨ་ནི་རྒྱལ་ཁབ་དེ་ཚོའི་གི་གང་ལྟར་ཅིག་མཐུན་འགྱུར་དང་རྒྱབ་སྐྱོར་ཡོང་ཡས་དང། ཨ་ནི་ཡུ་ཀེ་རེན་གྱི་དམག་འཐབ་ལ་བརྟེན་ནས་ཅིག་དབུས་ཨེ་ཤེ་ཡའི་རྒྱལ་ཁབ་ཁག་གི་ནང་ལ་ཡང་ཨུ་རུ་སུའི་དབང་ཤུགས་ཀྱི་སྟོང་ཆ་ལྷག་ཡོད་པ་དེ་བསྐང་ཐབས་ལ་ཡང་འདུག་ཅེས་རྒྱ་ནག་གི་ད་རེས་སྲིད་འཛིན་ཞི་ཅིན་ཕིང་གིས་ཨ་ནི་ཚོགས་འདུ་འདུག་ཅེས་བསྐོངས་པ་རེད་ཅེས་བཤད་ཀྱི་འདུག་ཡིན་ན་ཡང། རྒྱུན་དུ་གནས་ཚུལ་ཐོན་ཡག་བྱས་པ་ཡིན་ན། ཤིན་ཅང་མི་རིགས་ལ་ཡང་ཨ་ནི་རྒྱ་ནག་གིས་སྡུག་སྦྱོང་མནར་གཅོད་བཏང་གི་ཡོད་པ་དེའི་ཐོག་ལ་ཡང་དབུས་ཨེ་ཤི་ཡའི་རྒྱལ་ཁབ་ཀྱི་དབུ་ཁྲིད་དེ་ཚོས་ག་དུས་ཡིན་ནའི་རྒྱ་ནག་ལ་ཡང་སྐྱོན་བརྗོད་བྱེད་ཀྱི་ཡོད་རེད་ཅེས་གནས་ཚུལ་ཐོན་གྱི་ཡོད་རེད། དེ་ནས་ད་ཅིག་ཆེས་མཐོའི་དབུ་ཁྲིད་ཚོགས་འདུ་གསུམ་པ་འདི་ཨ་ནི་སའུ་ཏི་ཨ་རབ་ཀྱིས་མགྲོན་འབོད་བྱས་པའི་ཨ་རབ་མནའ་མཐུན་གྱི་རྒྱལ་ཁབ་ཀྱི་ཨ་ནི་ལོ་འཁོར་ཚོགས་འདུ་འདུག་ཅེས་ཆགས་བསྡད་ཡོད་རེད། ཨ་ནི་ཚོགས་འདུ་དེའི་ཐོག་ལ་ཡང་དོ་སྣང། ག་རེ་ཟེར་དགོས་རེད་དོ་སྣང་བྱེད་དགོས་པའི་གནས་ཚུལ་གཉིས་ཆགས་བསྡད་ཡོད་རེད། དང་པོ་དེ། ཚོགས་འདུ་དེའི་ཐོག་ལ་ཡང་ཡུར་ཀེ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་ལ་ཡང་མགྲོན་འབོད་བྱས་ནས་ཨ་ནི་ཚོགས་འདུའི་ཐོག་ལ་གཏམ་བཤད་བྱས་པ་དང། གནས་ཚུལ་གཞན་པ་དེ། ད་ལོ་བཅུ་ཕྲག་གཅིག་ལྷག་ཙམ་གྱི་རྗེས་ལ་ཡང་སི་རི་ཡའི་སྲིད་འཛིན་བ་ཤ་ཨ་སད། ཨ་རབ། མཐུན་ཚོགས་ཀྱི་ཚོགས་འདུ་ལ་ཡང་མགྲོན་འབོད་བྱས་པ་དེ་ཐེངས་དང་པོ་དུ་ཆགས་བསྡད་ཡོད་རེད། ཨ་ནི་སི་རི་ཡའི་ནང་ལ་ཡང་ཅིག་ནང་འཁྲུག་གི་དམག་འཐབ་བྱུང་ནས་ཕྱོགས་འགལ་གྱི་སྡེ་ཚོགས་རྩ་མེད་བཟོ་རྒྱུ་ལ་ཡང་ཨ་ནི་སྲིད་འཛིན་ཅིག་བཱ་ཤཱར་ཨཱར་སཱད་ཀྱིས་ཨ་ནི་དྲག་གནོན་བྱས་པ་དེ་ལ་ངོ་རྒོལ་གྱི་ཆེད་དུ་སི་རི་ཡའི་སྲིད་འཛིན་ཨཱར་སཱད་ཨ་རབ་མནའ་མཐུན་གྱི་ཚོགས་འདུའི་ཐོག་ལ་ཡང་ད་བར་དུ་འདུག་ཅེས་ཡོང་བཅུག་ཡོད་མ་རེད། ད་རེས་ཀྱི་ཚོགས་འདུ་དེའི་ཐོག་ལ་ཡང་སི་རི་ཡའི་སྲིད་འཛིན་འདུག་ཅེས་གདན་འདྲེན་ཞུས་པ་འདི་གིས་སའུ་ཏི་ཨ་རབ་ཀྱི་རྒྱལ་སྲས་ཀྱིས་གང་ལྟར་ཨ་རབ་ཡུལ་གྲུ་རྣམས་གོང་བུ་གཅིག་གྱུར་དང། འགྲིག་འཇགས་ཡོང་ཐབས་ལ་ཡང་འབད་བརྩོན་བྱེད་ཀྱི་ཡོད་པའི་རྣམ་འགྱུར་བསྟན་པ་དང། ལྷག་པར་དུ་ཡུག་ཀེ་རེན་གྱི་དམག་འཐབ་དེ་ཞི་བའི་ངང་ནས་འགྲིག་ཐབས་ཡོང་ཐབས་ལ་ཡང་སའུ་ཏི་ཨ་རབ་ཀྱིས་གང་ལྟར་མཐུན་འགྱུར་བྱེད་ཐུབ་ཀྱི་ཡོད་པའི་རྣམ་འགྱུར་སྟོན་ཡའི་ཆེད་དུ་ད་རེས་འདུག་ཅེས་ཚོགས་འདུ་དེ་བསྐོང་བ་མ་ཟད། ཡུག་ཀེ་རེན་གྱི་སྲིད་འཛིན་དང། སི་རི་ཡའི་སྲིད་འཛིན་གཉིས་ཚོགས་འདུའི་ཐོག་ལ་ཡང་མགྲོན་འབོད་བྱས་པ་རེད་ཅེས་འགྲེལ་བཤད་རྒྱག་གི་ཡོད་རེད། ཡུ་ཀེ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་གིས་ད་གང་ལྟར་ཚོགས་འདུའི་ཐོག་ཐོག་ལ་ཡང་གཙོ་བོ་ཅིག་ག་རེ་ད་ཅིག་ད་ལྟ་འབྱོར་ལྡན་རྒྱལ་ཁབ་བདུན་གྱི་ཚོགས་འདུ་ལ་ཡང་སྐད་ཆ་བཤད་པ་དང་མ་འདྲ་བ། ཁོང་ཚོ་ལ་ཡང་ད་གང་ལྟར་གོ་མཚོན་རོགས་རམ་དང་དཔལ་འབྱོར་རོགས་རམ་བྱེད་དགོས་པའི་གནད་དོན་གང་ཡང་འགྲེལ་བཤད་བརྒྱབ་ཡོད་པ་མ་རེད། འགྲེལ་བཤད་གཙོ་བོ་དེ་ག་རེ་བྱས་རེད་ཟེར་ན། ཅིག་གང་ལྟར་ཨུ་རུ་སུ་གིས་ཡུ་ཀེ་རེན་ལ་ཡང། བཙན་འཛུལ་བྱས་པ་མ་ཟད་ཨ་ནི་སྤྱིའི་འཛུགས་སྐྲུན་ལ་གཏོར་བཅོམ་བྱས་པ་དང་ད་ག་ནང་བཞིན་ཕྲུ་གུ་ཆུང་ཆུང་གཙོས་པའི་ཨ་ནི་གང་ལྟར་ཞི་བའི་མི་མང་མང་པོ་ཅིག་དམར་བསད་བཏང་བའི་གནས་ཚུལ་དེ་གས་དེ་ངོ་སྤྲོད་གནང་བ་དང་ཆབས་ཅིག་ཨ་ནི་ཡུ་ཀེ་རེན་གྱི་མངའ་ཁུལ་གཅིག་ཀྱང་ཨ་ནི་བཙན་འཛུལ་བྱེད་མཁན་ཚོ་ལ་ཡར་སྤྲོད་རྒྱུ་མིན་པ་དེ་ཨ་ནི་ཡུ་ཀེ་རེན་མི་མང་གི་ཆོད་སེམས་བརྟན་པོ་ཡིན་ཞེས་བྱས་ནས་ཨ་ནི་ཚོགས་འདུ་འདིར་ཕེབས་པའི་ཨ་རབ་ཀྱི་རྒྱལ་ཁབ་ཉི་ཤུ་རྩ་གཉིས་ཀྱི་དབུ་ཁྲིད་ཚོ་ལ་ཡང་གསལ་སྟོན་འདུག་བྱས་ཡོད་རེད། ད་ལྟ་ད་རེས་ཀྱི་བདུན་ཕྲག་འདིའི་ནང་ལ་ཡང་རྒྱ་ནག་གིས་མགྲོན་འབོད་བྱས་པའི་དབུས་ཨེ་ཤི་ཡའི་རྒྱལ་ཁབ་ལྔའི་གི་ཆེས་མཐོའི་དབུ་ཁྲིད་ཀྱི་ཚོགས་འདུ་དང། འདིའི་རྗེས་ལ་ཡང་འབྱོར་ལྡན་རྒྱལ་ཁབ་བདུན་གྱི་དབུ་ཁྲིད་དང་ད་ག་ནང་བཞིན་དམིགས་བསལ་གྱི་མགྲོན་འབོད་བྱས་པའི་རྒྱལ་ཁབ་གཞན་དག་གི་དབུ་ཁྲིད་བཅས་ཀྱི་ཚོགས་འདུ་ད་ག་ནང་བཞིན་ཨ་རབ་མནའ་མཐུན་གྱི་ཚོགས་འདུ་བཅས་གང་ལྟར་ཕྱི་འབྲེལ་གྱི་ལས་དོན་འབྲེལ་བ་ཡོད་པའི་ཆེས་མཐོའི་དབུ་ཁྲིད་ཀྱི་ཚོགས་འདུ་ཆེན་པོ་གསུམ་འདུག་ཅེས་ཚོགས་ཡོད་རེད་དེ་ཡིན་ན་ཡང་གང་ལྟར་ཡུཀ་རེན་གྱི་དམག་འཐབ་གཙོས་པའི་རྒྱལ་སྤྱིའི་ནང་དཀའ་ངལ་ཅི་རིགས་བྱུང་བ་དེ་ཚོ་སེལ་ཐུབ་ཡས་ལ། དབུ་ཁྲིད་དེ་གས་ནི་གང་ལྟར་ཆོད་སེམས་བརྟན་པོ་ཡིན་པའི་གི་རྣམ་འགྱུར་འདུག་ཅེས་བསྟན་ཡོད་རེད་དེ་ཡིན་ན་ཡང། ཨ་རིའི་ནང་ལ་ཡང་གཞུང་བུན་ཚད་བཀག་གི་གནད་དོན་དང་འབྲེལ་ནས་དཔེར་ན་ཨ་རིའི་སྲིད་འཛིན་ཇོ་བྷ་ཏན་གྱི་གཟིགས་སྐོར་མཁོ་བསྡུ་བྱས་པ་སོགས་ཀྱིས་གང་ལྟར་འཛམ་བུ་གླིང་ནང་ལ་ཡང་དཀའ་ངལ་འཕྲད་བཞིན་པ་དེ་གས་ནི།